ཨ་མདོ་ཁ་སྐད་གི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན། དབུས་བོད་མིའི་སྒྲིག་འཛུགས་དང་ཆབ་སྲིད་བཙོན་ཟུར་གྱི་བར་འབྲེལ་བ་ཇེ་བཟང་དུ་གཏོང་རྒྱུ་གི་ཆེད་དུ Australia གི་གྲོང་ཁྱེར Sydney ནང་ཉིན་མ་གཉིས་ཀྱི་རིང་ཚོགས་འདུ་ཞིག་སྐོང་ཚོགས་གནང་རྒྱུར་དམིགས་ནས་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་གིས་གཙོས་པའི་བདེ་སྲུང་དྲུང་ཆེ་དང་དེ་མིན་གྱི་ལས་བྱེད་ཁག་ཅིག་ཆེད་ཕེབས་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཟིག་གི་ནང་ང།
བོད་ནང་རྒྱ་ནག་གཞུང་གིས་བོད་ཡིག་སློབ་ཚན་ཕྱིར་བསྡུ་བྱེད་བཞིན་པ་སོགས་ཀྱིས་བོད་མིའི་སེམས་ནང་ང་ཁོང་ཁྲོ་བསླང་བ་དང་བོད་མི་ཡིན་པ་གི་འདུ་ཤེས་ཇེ་ཆེར་འགྲོ་བ་གི་འབྲས་བུ་ལྡོག་ཕྱོགས་ནས་སྨིན་གི་རེད་ཅེས་ཧྥ་རན་སི་གི་མི་རིགས་བོད་ཀྱི་སྐད་ཡིག་ཆེད་མཁས་པ་ནེ་ཁོ་ལཱ་སི་ཁྲིར་ནེ་ཏི་ལགས་ནས་ངོས་འཛིན་གནང་གི་འདུག། མཇུག་ཏུ།

ཉིན་མ་གཉིས་ཀྱི་རིང་ཚོགས་འདུ་ཞིག་སྐོང་ཚོགས་གནང་རྒྱུར་དམིགས་ནས་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་དང་བདེ་སྲུང་དྲུང་ཆེ། དེ་མིན་གྱི། བདེ་སྲུང་ལས་ཁུངས་ཀྱི་ལས་བྱེད་ཁག་ཅིག་ཆེད་ཕེབས་གནང་ཡོད། བོད་ཀྱི་ཆབ་སྲིད་བཙོན་ཟུར་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་ལས་ཁུངས་ཀྱི་བར་གྱི་འབྲེལ་བ་ཟབ་ཏུ་གཏོང་རྒྱུའི་ཆེད་དུ་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ། ཨོ་སི་ཀྲི་ཡ་ལི་ཡའི་གྲོང་ཁྱེར་སེ་ཏི་ནི་ཡི་ནང

བོད་ཁུལ་གྱི་བཅའ་སྡོད་སློབ་གྲྭ་ཁག་ཏུ་བོད་པའི་ཕྲུ་གུ་ས་ཡ་གཅིག་ཙམ་ཟིག་སློབ་ཞུགས་བྱེད་ཀྱི་ཡོད་པ་ཐོབ་ཐང་དོན་གཉེར་བ་འགས་བརྗོད་ཀྱི་ཡོད་པ་ལུང་འདྲེན་གྱིས་གནས་ཚུལ་སྤེལ་ཡོད་པའི་ནང། རྒྱ་ནག་གཞུང་གིས་བཅའ་སྡོད་སློབ་གྲྭ་གི་བྱེད་ཐབས་སྤྱད་ནས་བོད་མི་རིགས་ཀྱི་ངོ་བོ་རྩ་མེད་གཏོང་བ་དང་མཚུངས་སུ་བཙན་དབང་གི་སྒོ་ནས་བོད་པ་རྣམས་རྒྱ་མི་རིགས་ཀྱི་ནང་ང་ཐིམ་ཐབས་བྱེད་ཀྱི་ཡོད་ལུགས་དང་གནད་དོན་དེའི་ཐད་རྒྱལ་ཚོགས་ཀྱི་ཐོབ་ཐང་ཆེད་མཁས་པ་དང་ཨ་རི་ལ་སོགས་ནུབ་ཕྱོགས་ཡུལ་ལུང་རེ་ཟུང་གིས་རྒྱ་ནག་གི་གཏིང་གནག་ཅིང་མི་རིགས་རྩ་མེད་བཟོ་ཐབས་ཀྱི་སྲིད་ཇུས་དེ་དག་སྐྱོན་བརྗོད་བྱས་ཡོད་ལུགས་ཀྱི་གནས་ཚུལ་སྤེལ་འདུག་ལ་དེ་བཞིན་དུ་གནས་ཚུལ་ནང་མཐར་བོད་ཁུལ་གྱི་བཅའ་སྡོད་སློབ་གྲྭ་ཞིག་སྟེ་ཤམ་བྷ་ལ་ཟེར་བའི་བཅའ་སྡོད་སློབ་གྲྭ་གི་སློབ་སྤྱི་ཁ་མི་བཀྲ་ཤིས་ཟེར་བ་ཞིག་གིས་གྲངས་ཉུང་མི་རིགས་ས་ཁུལ་དུ་མི་འབོར་ཁ་ཐོར་དུ་གནས་ཡོད་སྟབས་གཞུང་ཕྱོགས་ནས་འགྲོ་གྲོན་ཤུགས་ཆེན་པོ་བཏང་ནས་སློབ་གསོ་གི་ཐོན་ཁུངས་ཕྱོགས་གཅིག་ཏུ་བསྡུས་ནས་སློབ་ཁྲིད་ལ་དགེ་རྒན་ཡག་ཤོས་བཀོད་སྒྲིག་གིས་སློབ་ཕྲུག་ཚོ་ལ་སློབ་སྦྱོང་གི་ཁོར་ཡུག་བསྐྲུན་གྱི་ཡོད་ཅེས་ཕྱི་རྒྱལ་གསར་འགོད་པ་ཁག་ཅིག་ལ་བརྗོད་འདུག་མོད། འོན་ཀྱང་ཐོབ་ཐང་དོན་གཉེར་བ་དང་ཕྱི་ཕྱོགས་ཀྱི་བོད་མི་ཚོས་དེ་ནི་བོད་པ་གི་ཕྲུ་གུ་ཚོ་ལ་རྒྱའི་སྐད་ཡིག་ཁོ་ན་གི་ཐོག་ལ་སློབ་ཁྲིད་སོགས་ཀྱི་ཐབས་ལམ་བཟུང་ནས་བོད་ཕྲུག་རྣམས་ལ་རིམ་གྱིས་རྒྱ་མི་གི་གཤིས་ཀ་འཇགས་ཐབས་བྱས་པ་དེའི་མཐར་ཐུག་གི་དམིགས་ཡུལ་ངོ་མ་ནི་བོད་མིའི་ངོ་བོ་རྩ་བརླག་གཏོང་ཐབས་ཡིན་པ་བརྗོད་ཀྱི་ཡོད། གྱ་དགུ་ལོ་གི་གནམ་བདེ་སྒོ་མོ་ཆེའི་ཐང་ཆེན་གྱི་དྲག་གནོན་གི་སྐོར་ལ་ཞིབ་འཇུག་བྱེད་མཁན་ཧང་ཀང་གི་དགེ་རྒན་ཆེན་མོ་ཟིག་ག། ཧང་ཀང་ས་གནས་སྲིད་གཞུང་གིས་མཐོང་མཆན་མ་སྤྲད་པའི་གནས་ཚུལ་བྱུང་བའི་རྗེས། ཁོ་མོས་སློབ་ཁྲིད་བྱེད་ས་གི་ཧང་ཀང་གི་སློབ་གྲྭ་ཆེན་མོ་དེས་ཀྱང་ཁོ་མོ་ལས་གནས་ནས་ཕྱིར་འབུད་བྱས་ཡོད་སྐད། ཕྱི་ཚེས་ཉི་ཤུ་རྩ་བརྒྱད་ཉིན་ཧྥ་རན་སིའི་གསར་ཁང་གིས་ཧང་ཀང་ཀྲོང་ཨུན་སློབ་ཆེན་གྱི་ལོ་རྒྱུས་སྡེ་ཚན་གྱི་དྲ་རྒྱའི་ཐོག་སྤེལ་བའི་གནས་ཚུལ་ལུང་འདྲེན་བྱས་པ་ལྟར་ན། རོ་ཝི་ན་ཧེ་ནི་ཧང་ཀང

སྲིད་ཇུས་དེ་ལག་བསྟར་གྱི་ཚོད་ལྟ་ཐེངས་མང་བྱས་པར་ངོ་རྒོལ་གྱི་གནས་ཚུལ་ལྷག་བཞིན་པ་སོགས་ཀྱི་ཐད། བོད་ནང་མི་ལོ་ཉི་ཤུ་ལྷག་རིང་བོད་ཀྱི་སྐད་ཡིག་རིག་གཞུང་གི་ཐོག་ཉམས་ཞིབ་ཕྱག་ལས་གནང་སྟེ། བོད་ཀྱི་སྐད་བརྡ་རིག་པ་གི་ཆེད་ལས་མཁས་པ་ཡུ་རོབ་ཧྥ་རན་སི་ནས་ཡིན་པ་སྐུ་ཞབས་ནི་ཁོ་ལ་སི་ཁྲུར་ནེ་ཏྲི་ལགས་ནས། རྒྱ་ནག་གཞུང་གིས་བོད་ཡིག་སློབ་གྲྭ་མང་བོར་སྒོ་བརྒྱབ་པ་དང་སློབ་ཚན་ཕྱིར་བསྡུ་བྱེད་བཞིན་པ་སོགས་ནི། རྒྱ་ནག་གུང་ཁྲན་ཏང་རང་གི་ལྟ་བ་དང་རྒྱབ་འགལ་ཆགས་ཏེ་བོད་ཀྱི་ཤེས་རིག་རྩ་མེད་བཟོ་མི་ཐུབ་པ་མ་ཟད། དོན་གྱིས་སྲིད་ཇུས་དེས་བོད་མིའི་སེམས་ནང་ང་ཁོང་ཁྲོ་བསླངས་པ་དང། རྒྱ་མིའི་ཤེས་རིག་ལ་མི་དགའ་བར་བོད་པ་ཡིན་པ་གི་འདུ་ཤེས་ཇེ་ཆེར་འགྲོ་རོགས་གི་འབྲས་བུ་ལྡོག་ཕྱོགས་ནས་སྨིན་གི་རེད་ཅེས་འབྲེལ་བརྗོད་གནང་གི་འདུག། གུང་ཁྲན་ཏང་གིས་དེ་ལོ་ཆིག་སྟོང་དེ་སྒོ་དེ་སློབ་གྲྭ་སྒོ་བརྒྱབ་པ་ཡིན་ན། བོད་ཀྱི་ཤེས་རིག་རྩ་མེད་བཏང་ཡ་ཡོག་མ་རེད། ཡིན་ན་ཡང་མིའི་ཁོང་ཁྲོ་ལང་ཡ་མིའི་རྒྱ་མིའི་ཤེས་རིག་ལ་མ་དགའ་ཡ། དེ་ཤུགས་ཆེ་རུ་ཆེ་རུ་འགྲོ་གི་རེད། དེ་བོད་པ་ཡིན་པའི་དེ་འདུ་ཤེས་ཤུགས་ཆེ་རུ་འགྲོ་གི་རེད་དེ་ལས་ལྡོག་ཕྱོགས་ཁོ་རང་གི་འབྲས་བུ་ཟེར་དེ་ཁོ་རང་གི་ལྡོག་ཕྱོགས་ཡོང་གི་རེད།
རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་འབོར་ཆེན་བཅའ་སྡོད་སློབ་གྲྭར་བཅུག་སྟེ་བོད་རིགས་ཕ་མ་དང་བོད་ཀྱི་ཆོས་དང་རིག་གཞུང་གོམས་གཤིས་ཁོར་ཡུག་བཅས་ལ་ཁ་བྲལ་བཏང་ནས། བོད་ཕྲུག་ཚོར་ཆུང་དུས་ནས་རྒྱ་ནག་ཧན་མི་རིགས་ཀྱི་རིག་གནས་གོམས་གཤིས་སློབ་པ་དང། རྒྱ་ནག་གཞུང་གི་དྲིལ་བསྒྲགས་ཀྱིས་ཀླད་པ་འཁྲུད་བཞིན་པ་ཡིན་ནའང། སྐད་ཡིག་ཆེད་མཁས་པ་ནི་ཁོ་ལ་སི་ཁྲུར་ནེ་ཏྲི་ལགས་ནས་རྒྱ་ནག་གཞུང་གི་བྱེད་ཐབས་དེ་ནི་སྲིད་ཇུས་ཧ་ཅང་ཐབས་སྡུག་དང། འགྲོ་མིའི་ཐོབ་ཐང་དང་རྒྱབ་འགལ་ཡིན་པས། རྒྱ་ནག་གཞུང་གིས་ངེས་པར་མཚམས་འཇོག་བྱེད་དགོས་པ་གི་ཁར།

ཡང་ཁོང་གིས་བོད་ལ་ཐུན་མོང་མ་ཡིན་པ་གི་ལོ་རྒྱུས་རིང་པོ་ཡོད་པ་གི་གསོ་རིག་དང་ཆོས་ལུགས་ལྷག་པར་སྒོམ་དང་རྣལ་འབྱོར། མཚན་ཉིད་རིག་པ་དང་སྙན་ངག་སོགས་མང་པོ་ཡོད་པས་བོད་ཡིག་སྟེང་གཟབ་མོ་བྱས་ན། འཛམ་གླིང་སྤྱི་ལ་སེམས་ཁམས་རིག་པ་དང་ཚད་མ་རིག་པ་ཁྱད་པར་ལ་ཕན་ཐོགས་ཡོད་པ་གི་མུར། བོད་ནི་རྒྱ་དཀར་ནག་གཉིས་ཀ་གི་བར་ན་ཡོད་པས་མི་རིགས་ཆེན་པོ་དེ་གཉིས་ཀ་གི་ལེགས་ཆ་ལེན་རྒྱུ་གལ་ཆེན་ཡིན་པ་དང། འཛམ་གླིང་ལ་ལྟ་བའི་ལྡེ་མིག་ལྟ་བུ་དེ་སོ་སོའི་བོད་སྐད་གཞི་རྩ་ལ་བཞག་ནས་དེང་རབས་ཀྱི་ཡར་རྒྱས་དང་ཟུང་འབྲེལ་གྱི་སྒོ་ནས་འགྲོ་ཐུབ་ན། བཙན་བྱོལ་ནང་བོད་མི་གཞོན་སྐྱེས་ཚོར་བོད་ཡིག་སློབ་སྦྱོང་གི་གོ་སྐབས་མང་བོ་ཡོད་པ་དེ་ཕུན་སུམ་ཚོགས་པོ་ཆགས་ཡོང་གི་འདུག་ཅེས་འབྲེལ་བརྗོད་གནང་སོང། བྱས་ཙང་ད་ལྟ་འདི་བོད་པའི་ལོ་གཞོན་གཞོན་དེ་ཚོ་དེ་གོ་སྐབས་ཧ་ཅང་མང་བོ་ཡོད་རེད་སོ་སོའི་སློབ་སྦྱོང་བྱས་ཙང་དེ་བོད་བོད་སྐད་བོད་ཡིག་ཐོག་ནས་ཡོད་རེད་དེ་སྒང་ལ་ཨ་ནི་ཕྱི་རྒྱལ་སྐད་ཤེས་ཀྱི་རེད་རྒྱ་སྐད་ཡིན་ན་འདྲ། ཨིན་ཇི་སྐད་ཡིན་ན་འདྲ་རྒྱ་གར་སྐད་ཡིན་ན་འདྲ་བྱས་ཙང་ཕུན་སུམ་ཚོགས་པོ་ཆགས་ཡོང་གི་འདུག། བོད་ཀྱི་སྐད་ཡིག་གི་སྐོར་ཆེད་མཁས་པ་ཧྥ་རན་སི་གི་མི་རིགས་ནི་ཁོ་ལ་སི་ཁྲུར་ནེ་ཏྲི་ལགས་ནི། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ལོར་ཧྥ་རན་སི་གི་རྒྱལ་ས་པེ་རི་སི་གི་སློབ་ཆེན་དུ། བོད་ཀྱི་སྐད་ཡིག་ཞིབ་འཇུག་གི་འབུམ་རམས་པ་གི་དམ་བཅའ་བཞག་པ་ནས་བཟུང། རྒྱ་གར་དང་པ་ཀི་སི་ཐན་བལ་པོ་དང་འབྲུག། བོད་ཀྱི་ས་ཁུལ་འདྲ་མིན་དུ་ཆེད་བསྐྱོད་ཀྱིས་བོད་ཀྱི་སྐད་ཡིག་གི་ཁྱབ་ཁོངས་མི་རིགས་ཚོ་གི་ཁ་སྐད་ལ་ཞིབ་འཇུག་གནང་ཡོད་པ་མ་ཟད། ལྷག་པར་བོད་ཀྱི་སྤྱི་ཚོགས་ཚན་རིག་ཁང་དུ་ལོ་མང་གི་རིང་ཞིབ་འཇུག་གི་ཕྱག་ལས་གནང་ཡོད་པ་དང། ད་ལྟ་ཁོང་གིས་ཧྥ་རན་སི་གི་ཕྲོ་ཝིན་སི་སློབ་ཆེན་གྱི་ནང་དགེ་རྒན་ཆེན་མོ་གི་འགན་འཁུར་ཕྱག་ལས་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། ཨ་མི་རི་ཀའི་སྲིད་འཛིན་ཇོ་སྦའི་ཏན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་རྣམ་གཉིས་ཟླ་རྗེས་མ། སན་ཧྥི་རན་སི་སི་ཀོ་གྲོང་ཁྱེར་དུ་མཇལ་འཕྲད་གནང་རྒྱུ་རེད། གནས་ཚུལ་དེ་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་གཟའ་པ་སངས་གི་ཉིན་ཨ་མི་རི་ཀའི་སྲིད་འཛིན་དང་ཕྱི་འབྲེལ་དྲུང་ཆེ་རྒྱལ་སྲུང་སློབ་སྟོན་པ་བཅས་དང་མཇལ་འཕྲད་གནང་བའི་རྗེས་སུ་གཏན་འཁེལ་བ་ཞིག་རེད། ཨ་མི་རི་ཀའི་ཕོ་བྲང་དཀར་པོ་གི་གཞུང་འབྲེལ་མི་སྣ་ཞིག་གིས་ཟླ་རྗེས་མ། ཡུལ་གཉིས་ཀྱི་དབུ་ཁྲིད་རྣམ་གཉིས་ཨ་མི་རི་ཀའི་སན་ཧྥི་རན་སི་སི་ཀོ་གྲོང་ཁྱེར་དུ་མཇལ་འཕྲད་ཀྱི་གྲ་སྒྲིག་གནང་བཞིན་ཡོད་པ་འགྲེལ་བརྗོད་གནང་ཡོད་སྐད། ད་དུང་ཁོང་གིས་ང་ཚོས་མཇལ་འཕྲད་ཡོང་ཐབས་ཀྱི་དམིགས་ཡུལ་གྱི་ཕྱོགས་སུ་མཉམ་ལས་བྱེད་བཞིན་པ་ཡིན། དེའི་སྐོར་རྒྱ་ནག་གི་དཔོན་རིགས་ཚོས་མཇལ་འཕྲད་ཀྱི་དུས་ཚོད་སླེབས་ལ་ཉེ་བའི་སྐབས་མང་ཚོགས་ལ་ཕྱིར་བསྒྲགས་བྱེད་གི་ཡོད་ཀྱི་རེད་ཅེས་བརྗོད་འདུག་དབུ་ཁྲིད་རྣམ་པ་གཉིས་དེ་སྔོན་ཨིན་ཌོ་ནི་ཞི་ཡ་གི་སྦ་ལེ་གྲོང་ཁྱེར་དུ་ཐེངས་གཅིག་མཇལ་འཕྲད་བྱུང་ཡོད། རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཨ་མི་རི་ཀ་ལ་ཡོང་ནས་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་བསྐྱར་གསོ་ཡོང་ཐབས་བྱེད་ཀྱི་ཡོད་མོད་འོན་ཀྱང་ཨ་མི་རི་ཀའི་གྲོས་ཚོགས་ཀྱི་ནང་འགའ་ཤས་ཀྱིས་སྐྱོན་བརྗོད་བྱེད་ཀྱི་ཡོད། ཨ་རིའི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་སྤྱི་མཐུན་ཚོགས་པ་གི་འགོ་ཁྲིད་ཁ་ཤས་ཀྱིས་ཨ་མི་རི་ཀའི་ཕོ་བྲང་དཀར་པོ་ལ་རྒྱ་ནག་གི་དབུ་ཁྲིད་དེ་དག་བློས་འཁེལ་ཐུབ་པ་ཟིག་མིན་དེའི་མགོ་སྐོར་གྱི་འོག་ཏུ་མ་ཚུད་པ་བྱེད་རྒྱུ་གལ་ཆེན་པོ་ཡིན་ཟེར་ནན་བརྗོད་བྱས་འདུག་རྒྱ་ནག་དམར་ཤོག་ཚོགས་པ་གི་སྲིད་བློན་ཟུར་པ་ལི་ཁེ་ཆང་འདས་གྲོངས་སུ་ཕྱིན་པ་གན་ནི་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་གི་ཉེན་ཁ་ཞིག་ཡིན་པའི་སྐོར་སྦི་སྦི་སི་གསར་ལས་ཁང་གིས་གནས་ཚུལ་དཔྱད་བརྗོད་ཟིག་སྤེལ་ཡོད་སྐད། འདས་པའི་ལོ་རྒྱུས་ལ་ཕྱི་མིག་བལྟས་ཚེ་རྒྱ་ནག་གི་དཔོན་རིགས་ཤིག་འདས་གྲོངས་ཕྱིན་པའི་རྗེས་སུ་རྒྱ་ནག་ནང་འཕོ་འགྱུར་ཆེན་པོ་ཞིག་ཐེབས་རྒྱུའི་ངེས་པ་ཡོད་པ་ལྟར་རྒྱ་ནག་དམར་ཤོག་ཚོགས་པ་གི་གཙོ་འཛིན་མའོ་ཀྲུའུ་ཞི་འདས་གྲོངས་སུ་རྗེས་ལ་འགྱུར་བ་བྱུང་ཡོད་ལ་དེ་བཞིན་རྒྱ་ནག་གི་དབུ་ཁྲིད་ཧུའུ་ཡོ་པང་འདས་གྲོངས་སུ་ཕྱིན་པའི་རྗེས་ཁོང་ལ་མྱ་ངན་རྗེས་དྲན་བྱས་ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་གི་པེ་ཅིན་གནམ་བདེ་སྒོ་མོ་ཆེ་གི་སློབ་ཕྲུག་གི་མང་གཙོ་གི་ལས་འགུལ་སྤེལ་ནས་ཆབ་སྲིད་ཀྱི་ཡོ་ལང་ཆེན་པོ་ཞིག་བྱུང་ཡོད་པ་རེད་ཅེས་གནས་ཚུལ་དཔྱད་བརྗོད་ཀྱི་ནང་འཁོད་འདུག། གནས་ཚུལ་འདྲ་མིན་ཡོང་སྲིད་པའི་རྒྱུ་མཚན་དེ་ལ་བརྟེན་ནས་ད་ཆ་རྒྱ་ནག་ནང། དགོས་ངེས་ཀྱི་ལག་ལེན་བསྟར་དགོས་པ་ཁག་ཅིག་ཡོད་པའི་ནང་ནས VPN ཞེས་པའི་རྒྱ་ནག་དམར་ཤོག་ཚོགས་པ་གིས་བཀག་སྡོམ་མི་ཐུབ་པའི་དྲ་རྒྱ་བཀོལ་སྤྱོད་དེ་རིགས་ཀྱི་ཐོག་ལ་དམ་དྲག་ཤུགས་ཆེན་པོ་བྱེད་འགོ་བཙུགས་ཡོད་པ་དང་དེ་ཡང་གཙོ་བོ་ལི་ཁེ་ཆང་དཔལ་འབྱོར་གྱི་ཐོག་ལ་གུ་ཡངས་ཅན་ཞིག་ཡིན་པས་ཁོང་འདས་གྲོངས་སུ་གྱུར་པ་མྱ་ངན་བྱེད་མཁན་ཚོས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་ལ་སྐྱོན་བརྗོད་མི་ཡོང་བར་འབད་བརྩོན་བྱེད་ཀྱི་ཡོད་འདུག།

ཕྱི་འབྲེལ་བློན་ཆེན་ཟུར་པ་ཆིན་ཀང་གི་རྒྱལ་ཡོངས་ཨུ་ཡོན་གྱི་གོ་གནས་བཅས་མེད་པར་བཏང་བ་དང་འབྲེལ་ནས་དེའི་ལོ་རྒྱུས་རྒྱབ་ལྗོངས་དང་རྒྱུ་རྐྱེན་སོགས་ཀྱི་ཐད་ལ་ལྕགས་མོ་འཚོ་གིས་འབྲེལ་ཡོད་གནད་དོན་ཉམས་ཞིབ་པ་དང་མཉམ་དུ་དབྱེ་ཞིབ་བྱས་པའི་ལེ་ཚན་ཟིག་ག་གསན་རོགས་ཞུ། གསན་མཁན་རྣམ་པ་བདེ་མོ་ཡིན་ན་ང་རང་དབང་གླེང་སྟེགས་ཀྱི་ལེ་ཚན་གཙོ་སྐྱོང་བ་ལྕགས་མོ་འཚོ་ཡིན། ཉེ་ཆར་གྱི་རྒྱ་ནག་དང་འབྲེལ་བའི་གསར་འགྱུར་གལ་ཆེན་ཞིག་ནི། རྒྱ་ནག་གི་རྒྱལ་སྲུང་བློན་ཆེན། ལི་ཧྲང་ཧྥུ། ཉེ་སྔོན་གྱི་ཕྱི་ཟླ་བརྒྱད་པའི་ཟླ་མཇུག་ནས་བཟུང། གློ་བུར་མི་མང་གི་མིག་ལམ་དུ་མཐོང་རྒྱུ་མེད་པར་གྱུར་ནས་ཟླ་བ་གཉིས་ལྷག་འགོར་བའི་རྗེས་སུ་ཁོ་བོའི་རྒྱལ་སྲུང་བློན་ཆེན་དང་རྒྱལ་སྲིད་ཨུ་ཡོན་གོ་གནས་སོགས་མེད་པར་བཏང་བ་དང་དེ་བཞིན་དེའི་སྔོན་ཙམ་ལ་རྒྱ་ནག་ཕྱི་འབྲེལ་བློན་ཆེན་གྱི་གོ་གནས་བླངས་ཟིན་པའི་ཆིན་ཀང་གི་རྒྱལ་སྲིད་ཨུ་ཡོན་གྱི་གོ་གནས་དེ་ཡང་བླངས་ཡོད་པ་རེད།

རྒྱ་ནག་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་གི་གོ་གནས་བླངས་པ་མ་ཟད་དེ་དང་ཕྱོགས་མཚུངས་དེའི་སྔོན་ལ་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་གྱི་གོ་གནས་བླངས་ཟིན་པའི་ཆིན་ཀང་གི་རྒྱལ་སྲིད་ཨུ་ཡོན་གྱི་གོ་གནས་དེ་ཡང་མེད་པར་བཏང་ཡོད་པ་རེད། ད་ལྟ་གནས་ཚུལ་དེ་གསལ་བོ་ཆགས་པ་རེད། ཡིན་ན་ཡང་རྒྱ་ནག་གཞུང་ཕྱོགས་ནས་གོང་བརྗོད་མཐོ་རིམ་དཔོན་རིགས་དེ་གཉིས་ཀྱི་གོ་གནས་བླངས་པ་གསལ་བསྒྲགས་བྱས་པ་ཙམ་ལས་ཁོ་གཉིས་ཀྱི་གོ་གནས་ཤོར་བའི་རྒྱུ་རྐྱེན་ཐད་གསལ་ཁ་གང་ཡང་བྱས་མེད་ལ། རྒྱ་ནག་རྒྱལ་སྲུང་བློན་ཆེན་གྱི་ཚབ་དེ་སུ་ཡིན་པ་སོགས་ཀྱི་ཐད་ཀྱང་གསལ་བསྒྲགས་གང་ཡང་བྱས་མེད་པ་རེད། དེ་བཞིན་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུ་ནི་དམར་དམག་རྒན་པའི་དཔོན་རྒྱུད་ཀྱི་མི་རབས་གཉིས་པ་དང་རྒྱ་ནག་གི་མེ་ཤུགས་འཕུར་མདའི་དམག་དཔུང་ནང་རྒྱུན་རིང་ལས་ཀ་བསྒྲུབས་ནས་ཡོང་བའི་དམག་དཔོན་ཉམས་མྱོང་ཅན་ཞིག་རེད། ཁོ་བོ་མཐའ་མ་དེར་ཚང་མའི་མིག་ལམ་དུ་མཐོང་བ་ནི་ད་ལོའི་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་དགུ་ཉིན་པེ་ཅིན་དུ་འཚོགས་པའི་རྒྱ་ནག་དང་ཨ་ཧྥེ་རི་ཁའི་ཞི་བདེའི་བདེ་འཇགས་གླེང་སྟེགས་ཚོགས་འདུའི་མཛད་སྒོའི་སྟེང་གཏམ་བཤད་བྱས་པ་དེ་ཡིན་ཞིང་དེའི་རྗེས་ནས་བཟུང་ལི་ཧྲང་ཧྥུའུ་ཡིས་ལྐོག་ཟ་རུལ་སུངས་བྱས་རྐྱེན་གོ་གནས་སྟེང་གནས་དབྱུང་བཏང་བའི་བཤད་རྒྱུན་དང་ཚོད་དཔོག་སྣ་ཚོགས་བྱེད་བཞིན་ཡོད་ཀྱང་རྒྱ་ནག་གི་གཞུང་འབྲེལ་ཐོག་ད་ལྟའི་བར་གསལ་བཤད་གང་ཡང་བྱས་མེད་པ་རེད། དེ་བས་རྒྱལ་སྤྱིའི་གསར་ལམ་ཁག་ཏུ་གནད་དོན་འདིའི་ཐད་དོ་སྣང་དང་ཚོད་དཔོག་མུ་མཐུད་དུ་བྱེད་བཞིན་པ་རེད། བོད་རྒྱའི་གནད་དོན་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ནས་གང་ལྟར་རྒྱ་ནག་གཞུང་གིས་གོང་བརྗོད་དཔོན་རིགས་དེ་གཉིས་ཀྱི་གོ་གནས་བླངས་པ་གསལ་བསྒྲགས་བྱས་པ་ལས་དཔོན་རིགས་ལ་ཉེས་པ་ག་རེ་འཛུགས་ཀྱི་ཡོད་མེད་ལ་མ་བལྟས་པར། རྩད་ཞིབ་ཀྱི་རིམ་པ་གཅིག་ཚར་བ་གསལ་བོ་ཡིན་པ་གསུང་གི་འདུག། ད་ནི་ག་རེ་བྱས་བྱས་གོ་གནས་མེད་པ་བཟོས་པ་ཡིན་ཟེར་ཏེ་ཆིན་ཀང་ཡིན་ན་ཡང་རེད་ལི་ཧྲང་ཧྥུ་ཡིན་ན་ཡང་རེད་རྒྱ་ནག་གཞུང་གིས་འདི་ནང་ལ་ཡང་རྒྱུ་མཚན་དེ་ག་གེ་འགྲེལ་བཤད་བརྒྱབ་ཡོད་མ་རེད་ད་རྒྱུ་མཚན་འགྲེལ་བཤད་མ་བརྒྱབ་གོ་དུས་ད་མི་ཚོས་ཚོད་དཔག་བྱེད་ཡ་གཅིག་དང་ཨ་ནི་འདི་ལ་ཡང་ད་གནས་ཚུལ་མང་པོ་གཅིག་རང་བཞིན་གྱིས་ཚོད་དཔག་མི་བྱེད་ཀ་མེད་ཀྱི་གནས་ཚུལ་དེ་རྒྱ་ནག་གཞུང་གིས་བཟོ་གི་ཡོད་རེད་ཨ་ནི་གཉིས་ནས་ད་རེས་འདི་ནང་ལ་ཡང་ག་རེ་རེད་ཟེར་ན་ད་ཆིན་ཀང་གི་ཚབ་དེ་ཝང་དབྱི་གིས་ད་ལྟ་གཅིག་ལྕོགས་བྱེད་ཀྱི་ཡོད་རེད་པ། ད་ཡིན་ནའི་རེད། ལི་ཧྲང་ཧྥུའུ་གི་ཨ་ནི་རྒྱལ་སྲུང་བློན་ཆེན་མེད་པ་བཟོས་ནས་ཨ་ནི་རྒྱལ་སྲུང་བློན་ཆེན་གྱི་ཚབ་འདི་ཡིན་ཟེར་བྱས་ཨ་ནི་ད་རེས་ཀྱི་གནས་ཚུལ་འདི་ནང་ལ་ག་རེ་ཟེར་ན་ཁྱབ་བསྒྲགས་དེ་གས་བྱས་ཡོད་མ་རེད། བྱས་ཙང་ད་གནས་ཚུལ་འདིའི་ཐོག་ནས་དབྱེ་ཞིབ་བྱེད་མཁན་ཁག་ཅིག་གི་ངོས་འཛིན་དང་ང་རང་གིས་བལྟས་པ་ཡིན་པ་ཡིན་ན་ད་ག་རེ་མཐོང་གི་ཡོད་རེད་ཟེར་ན། ལི་ཧྲང་ཧྥུའུ་དང་ཆིན་ཀང་ལ་ཡ་ཨ་ནི་གོ་གནས་མེད་པ་བཟོས་པའི་ཁྱབ་བསྒྲགས་དངོས་སུ་ད་རེས་བྱས་པ་དེའི་ཐོག་ནས་ལི་ཧྲང་ཧྥུའུ་ལ་ཡ་ད་ལྐོག་ཟའི་གནད་དོན་ཡིན་ནའི་རེད་ཆབ་སྲིད་ཀྱི་གནད་དོན་ཡིན་ནའི་རེད་ཨ་ནི་ད་ག་ནང་བདག་གི་རྒྱུ་མཚན་གཞན་དག་ག་རེ་ཡིན་པ་ཡིན་ནའི་ཞིབ་འཇུག་གི་དུས་ཚོད་དེ་ཨ་ནི་ཁོ་རིམ་པ་གཅིག་ཧ་ལམ་ཚར་བ་བཟོ་འདྲ་ཅིག་རེད་བྱས་ཙང་དེ་རིམ་པ་གཅིག་ཞིབ་འཇུག་བྱས་ནས་དེའི་ནང་ནས་གནས་ཚུལ་ག་ལ་གང་འཚམ་གྱི་ར་འཕྲོད་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་ད་རེས་ག་རེ་བྱས་པ་རེད་ཟེར་ན་དངོས་སུ་ཨ་ནི་ཁྱབ་བསྒྲགས་དེ་བྱས་པ་རེད། ད་དེའི་ནང་ལ་ཡ་ད་དུང་ཡ་མཚན་པའི་གནས་ཚུལ་དེ་ག་རེ་རེད་ཟེར་ན་རྒྱལ་སྲུང་བློན་ཆེན་གྱི་མི་དེའི་ཚབ་དེ་ཡིན་ཟེར་བྱས་བསྐོ་བཞག་མ་བྱས་ཡ་དེ་ལ་ཡ་བལྟས་ཡོང་དུས་ད་དེ་དེ་ཚོ་ཡ་མཚན་པོ་རེད་བྱེད་ཀྱི་ཡོད་རེད། ན་ནིང་ལོར་རྒྱ་ནག་དམར་ཤོག་ཚོགས་པའི་ཚོགས་ཆེན་ཐེངས་ཉི་ཤུ་པའི་སྟེང་ཞི་ཅིན་ཕིང་གིས་སྐབས་གསུམ་པའི་ལོ་ལྔའི་དུས་ཡུན་གྱི་མགོ་ཁྲིད་དབང་ཆ་བདེ་བླག་ངང་ཐོབ་པའི་རྗེས་སུ་ལི་ཧྲང་ཧྥུའུ་དང་ཆིན་ཀང་གཉིས་ཀ་བྱ་འཕུར་བ་ལྟར་གོ་གནས་མཐོན་པོའི་སྒང་ལ་བཞག་པ་དང་ཡང་དུས་ཡུན་ཐུང་ཐུང་ནང་གོ་གནས་ཤོར་བ་དེར་རྒྱལ་སྤྱིའི་བརྒྱུད་ལམ་ཁག་ནས་རྒྱ་ནག་དམར་ཤོག་གཞུང་གི་ནང་ཁུལ་དུ་རྩོད་རྙོག་ཡོད་པར་ཐེ་ཚོམ་ཡོང་གི་ཡོད་པ་རེད། རྒྱ་ནག་གི་རྒྱལ་སྲུང་བློན་ཆེན་དང་ཕྱི་འབྲེལ་བློན་ཆེན་གྱི་གོ་གནས་གལ་ཆེན་ཐོག་མི་སྣ་གཉིས་གློ་བུར་དུ་གོ་གནས་ཤོར་བའི་རྒྱུ་རྐྱེན་གྱི་སྐོར་ལ་བོད་རྒྱའི་གནད་དོན་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ནས་དང་པོར་ལི་ཧྲང་ཧྥུའུ་གི་སྐོར་རང་གི་དགོངས་ཚུལ་གསུངས་རྒྱུར། ང་རང་ཚོས་གཅིག་ཚོད་དཔག་བྱས་པ་ཡིན་ན་ད་ད་ལྟ་མང་པོ་ཅིག་གིས་ག་རེ་ལབ་ཀྱི་ཡོད་རེད་ཟེར་ན་ལི་ཧྲང་ཧྥུའུ་དེ་སྔོན་མ་ད་ལྟ་དེ་ཧོ་ཅན་ཅུན་ཟེར་དུས Rocket Force ཟེར་དོགས་ལ་མེ་ཤུགས་འཕུར་མདའི་དམག་སྡེ་ཚན་བྱས་ཨོ་ད་དེ་དང་དེ་འདྲའི་ནང་ལ་ཡང་ཡོད་པའི་སྐབས་ལ་ཡང་ཨ་ནི་ལྐོག་ཟ་རུལ་སུངས་གནད་དོན་གྱིས་ཨ་ནི་ད་ལྟ་དེ་ལི་ཧྲང་ཧྥུའུ་དེ་གོ་གནས་མེད་པ་བཟོས་པ་རེད་ཅེས་དེ་འདྲའི་རིགས་གཅིག་གིས་དེ་ལབ་ཀྱི་ཡོད་རེད། ད་རིགས་གཅིག་གིས་ག་རེ་ལབ་ཀྱི་ཡོད་རེད་ཟེར་ན་ད་ཞི་ཅིན་ཕིང་གིས་ཨ་ནི་གཅིག་ཆབ་སྲིད་རེད། ཨ་ནི་དམག་དོན་རེད་ལྷག་པར་དུ་མགོ་ཁྲིད་འཕོ་འགྱུར་གྱི་ཐག་གཅོད་མང་པོ་ཅིག་ལ་ཡང་ཨ་ལི་ཧྲང་ཧྥུའུ་གིས་ཨ་ནི་འདོད་པ་ཞིག་ཡོད་མ་རེད་དེའི་རྒྱུ་མཚན་བརྟེན་ནས་ཞི་ཅིན་ཕིང་སྣང་བར་མ་ཕྱིན་པའི་ཡ་བྱས་པ་རེད་ཟེར་ཡོད་རེད་ད་ཁག་ཅིག་གིས་ག་རེ་ཟེར་གྱི་ཡོད་རེད་ཟེར་ན་ཞི་ཅིན་ཕིང་གིས་ཨ་ནི་ཐའེ་ཝན་བཅིངས་འགྲོལ་གཏང་གི་ཡིན་ཟེར་བྱས་ཨ་ནི་ཐའེ་ཝན་ལ་ཡང་ཨ་ནི་དམག་གི་ཐོག་ནས་ཨ་ནི་དྲག་པོའི་ཐོག་ནས་ད་ག་འདྲ་དམག་རྒྱག་ཡག་གི་ཞི་ཅིན་ཕིང་གི་བསམ་བློའི་ནང་ལ་འདོད་པ་དེ་འདྲ་ཡོད་རེད་ཨེ་ཐེ་ཝན་གྱི་ས་བབ་གནས་ཚུལ་གྱི་ཆ་ནས་ཐེ་ཝན་དང་རྒྱ་ནག་གཉིས་འདི་མཚོ་གཅིག་གིས་བཅད་བཞག་ཡོད་རེད་པ་དེ་འདྲའི་གནས་ཚུལ་གྱི་ཆ་ནས་ཨ་ནི་དམག་རྒྱབ་པ་ཡིན་ན་ད་གཅིག་སྐམ་དམག་དང་ས་དམག་དང་གནམ་དམག་དང་མང་པོ་ཞིག་ཡོད་པའི་ནང་ནས་གལ་ཆེ་ཤོས་དེ་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་ཨ་ནི་མེ་ཤུགས་འཕུར་མདའ་དེ་ལྟ་བུ་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ཨ་ནི་ཞི་ཅིན་ཕིང་གི་ཐའེ་ཝན་ལ་དམག་རྒྱག་ཡག་གི་བསམ་བློ་འདི་ལ་ཨ་ནི་ལི་ཧྲང་ཧྥུའུ་གི་འདོད་པ་ཡོད་མ་རེད་དེ་འདྲའི་རྒྱུ་མཚན་ལ་བརྟེན་ནས་རེད་ཅེས་བྱས་ད་འོ་དེ་ཅིག་ལབ་ཀྱི་ཡོད་རེད་ད་དེ་འདྲ་ཡིན་དུས་དེ་ག་གསུམ་ཆར་ལ་ད་སོ་སོ་སོའི་རྒྱུ་མཚན་ཡོད་རེད་དེ་ལས་ཡིན་ནའི་ད་ལྟ་བར་དུའི་གནས་ཚུལ་ཐོན་སྟངས་ལ་ཡང་བལྟས་བསྡད་པ་ཡིན་ན་ད་ཁ་ཅིག་གིས་ཟེར་ན་ལི་ཧྲང་ཧྥུའུ་གཤིས་ཀ་དང་སྔོན་མ་ཆུང་དུས་ཀྱི་གནས་ཚུལ་ཕར་བལྟས་པ་ཡིན་ན་དེ་འདྲའི་ལྐོག་ཟ་ལ་ཡ་ཞེ་པོ་ཅིག་གི་དགའ་པོ་བྱེད་མཁན་གྱི་མི་དེ་འདྲ་མ་རེད་ཞེས་དེ་འདྲ་ལབ་ཀྱི་ཡོད་རེད་བྱས་ཙང་དེ་འདྲ་ཡིན་དུས་ད་དེ་ག་གསུམ་གྱི་ནང་ནས་ད་ང་རང་སྒེར་གྱིས་རོབ་ཞིག་བལྟས་པ་ཡིན་ན་ཐེ་ཝན་ལ་ཡ་ཞི་ཅིན་ཕིང་གིས་དམག་རྒྱག་ཡ་དེའི་ཐོག་ལ་ཡ་ལི་ཧྲང་ཧྥུའུ་གི་འདོད་པ་མེད་པ་རེད་ཟེར་ཡ་དེ་རྒྱུ་མཚན་དེ་ག་གསུམ་གྱི་ནང་ནས་དེ་འདྲ་ཐག་ཉེ་མེད་འགྲོ་བསམས་ང་རང་སྒེར་གྱི་ལྟ་སྟངས་འདི་དེ་ལྟར་བྱོས། དེ་བཞིན་ཀུན་དགའ་བཀྲ་ཤིས་ལགས་ནས་མུ་མཐུད་དུ་ཆིན་ཀང་གི་གནད་དོན་སྐོར་ནས་ཡིན་ན་ཡང་བུད་མེད་གཅིག་དང་དགའ་རོགས་འགྲིག་པའི་སྐོར་གྱི་གནས་ཚུལ་གཅིག་པོ་མ་ཡིན་པར་ཆབ་སྲིད་དང་འབྲེལ་བ་ཆེན་པོ་ཡོད་པས་ན་རྒྱ་ནག་གཞུང་གིས་དུས་ཡུན་ཐུང་ཐུང་ནང་གོང་བཤད་རྒྱ་ནག་གི་དཔོན་རིགས་མཐོ་ཤོས་དེ་གཉིས་ཀྱི་ཉེས་པ་ཕྱིར་བསྒྲགས་བྱེད་རྒྱུ་ཁག་པོ་ཡིན་པར་ངོས་འཛིན་གནང་གི་འདུག།
ད་དེ་འདྲ་ཡིན་དུས་ད་གལ་ཆེ་ཤོས་འདི་པེ་ཅིན་གཞུང་གི་ཕྱི་སྲིད་བློན་ཆེན་ཆིན་ཀང་དང་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་གྱིས་ད་ག་རེ་ཟེར་ན་མི་དེ་གཉིས་ཀྱིས་ད་ནོར་འཁྲུལ་ཚབས་ཆེན་ཅིག་བྱས་མེད་པ་ཡིན་ན་དེ་གོ་གནས་དེ་མེད་པ་བཟོ་གི་མ་རེད། ད་དེའི་ཐོག་ནས་གསལ་པོ་རེད། བྱས་ཙང་དེ་འདྲ་ཡིན་དུས་ཨ་ནི་ཁོ་གཉིས་ཀྱི་ལས་འགན་གྱི་ཆ་ནས་བལྟས་པ་ཡིན་ན་དེ་ག་རེ་ཟེར་ན་རྒྱལ་ཁབ་ཀྱི་རྒྱལ་སྲུང་དང་རྒྱལ་ཁབ་ཀྱི་ཕྱི་སྲིད་ཀྱི་གསང་བ་དང་འབྲེལ་བ་ཆགས་ཡོད་དུས་ང་རང་ཚོད་དཔག་བྱས་པ་ཡིན་ན་དུས་ཚོད་ཐུང་ཐུང་གཅིག་གི་ནང་ལོགས་ལ་ཡ་ཨ་ནི་ཁོ་གཉིས་གཉིས་ཀྱི་ནོར་འཁྲུལ་དེ་འདྲ་རེད་བཞག་ངོ་བོ་དེ་འདྲ་རེད་བཞག་ཟེར་དུས་ཚོད་ཐུང་ཐུང་གཅིག་ནང་ལ་རྒྱ་ནག་གཞུང་གིས་ཁྱབ་བསྒྲགས་ར་བ་དེ་འདྲ་ཅིག་བྱེད་ཀྱི་རེད་བསམ་གི་མི་འདུག་ག་རེ་ཟེར་ན་ཁོ་གཉིས་གཉིས་ཀྱི་གོ་གནས་དེ་ཆེས་དམིགས་བསལ་རེད་བ་སྤྱིར་བཏང་གི་ལས་བྱེད་ཅིག་ནི་ཁོ་ག་རེ་ཡིན་ནའི་བྱེད་བདེ་བ་ཡོད་རེད་བ་བྱས་ཙང་དེ་འདྲ་རེད་ད་དེ་ཡིན་དུས་དེ་ནང་ནས་གཅིག་དེ་ཞུ་དགོས་ཡག་གཅིག་ག་རེ་འདུག་ཟེར་ན་ད་རྒྱ་ནག་གཞུང་གིས་ད་རེས་ཁྱབ་བསྒྲགས་བྱས་པ་དེ་ལ་ཡིན་ན་ཡང་ལི་ཧྲང་ཧྥུའུ་གི་ཚབ་དེ་ཡིན་ཟེར་བྱས་ཁྱབ་བསྒྲགས་བྱས་ཡོད་མ་རེད།
དེ་བཞིན་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་གི་གོ་གནས་མེད་པར་བཏང་བ་དང་ཡང་དེའི་སྔོན་ཕྱི་འབྲེལ་བློན་ཆེན་གྱི་གོ་གནས་བླངས་པའི་ཆིན་ཀང་གི་རྒྱལ་སྲིད་ཨུ་ཡོན་གྱི་གོ་གནས་དེ་ཡང་མེད་པར་བཏང་བ་བཅས་གཞི་ནས་གསལ་བསྒྲགས་བྱས་ཡོད་ཀྱང་ད་རུང་རྒྱུ་རྐྱེན་ཅི་ཡིན་གསལ་བཤད་གང་ཡང་བྱེད་ཀྱི་མེད་པ་དེས་ཅི་ཞིག་མཚོན་གྱི་ཡོད་དམ་ཞེ་ན། བོད་རྒྱའི་སྐབས་དོན་གནས་ཚུལ་དབྱེ་ཞིབ་པ་དང་རྩོམ་པ་པོ་ལྷ་སྡེ་གནམ་ལོ་ཡག་ལགས་ནས་གསུངས་རྒྱུར། ད་ལི་ཧྲང་ཧྥུའུ་མཚོན་ན་དམར་ཤོག་གི་མི་རབས་གཉིས་པ་རེད་ད་ཁོ་པའི་ཕ་རྒན་དེ་ད་དམར་དམག་གི་ནང་གི་རེད་ཟེར་གི་འདུག་ད་དེ་དང་ན་ད་ཞི་ཅིན་ཕིན་དང་ཁོང་ཚོ་གཉིས་ན་ད་དམར་ཤོག་གི་མི་རབས་གཉིས་པ་རེད་ད་དེ་རྒྱུ་མཚན་གྱི་གཉིས་ན་ད་འདི་ལ་ག་རེ་ད་ཡང་དམར་ཤོག་གི་མི་རབས་གཉིས་པ་ཡིན་ཙང་གཉིས་ན་གི་གེ་གཉིས་ན་ད་ཁོ་གོ་ས་ནས་མ་ར་ལྷུང་སོང་རུང་བ་ར་ཡང་འདི་ལ་ཅིག་གཞན་པ་དང་མ་འདྲ་ཨ། འོ་གན་གྱི་ན་ལ་ཀིར་གན་གྱི་ན་དང་ཁྱད་དབང་གྱི་འོ་ཕྱི་བ་དེ་ཕ་ཀིར་གྱི་ན་འདི་དང་ན་ཡོ་ཁྱི་ཧན་གྱི་ན་རེད་བསམ་གི་འདུག་གི། ད་ཆིན་ཀང་མཚོན་ན་ཡང་དེ་ག་རང་རེད་གྱི་ན་ད་ཀིར་གན་ཧྲིན་གྱི་ལོ་ཆེས་གཞོན་པ་ནི་ཨ་ནི་ཨ་རི་ཀའི་གཞུང་ཚབ་ད་རིམ་པ་ཡིན་འདི་ལས་ཡོང་བ་རེད་གྱི་ན་ད་འདི་ལ་བཤད་སྟངས་ཡོང་ན། འདི་ཨང་དང་པོ་ཉིད་ནི་ད་ཞི་ཅིན་ཕིན་ལ་ངོ་སྤྲོད་བྱེད་མཁན་དང་གནས་ཧེ་གི་དེ་ཉིད་ནི་ད་ཞི་ཅིན་ཕིན་གི་ལྕམ་མོ་ལི་ཡོན་ཡིན་ནི་རེད་ཟེར་གི་འདུག་ཉིད་ནི་ད་དེའི་རྒྱུ་མཚན་གྱིས་ཞི་ཅིན་ཕིན་གི་ཉིད་ནི་ད་ཀིར་གི་ཡིད་ཆེས་དང་གནས་ཉིད་ནི་འདི་ཁོ་བོ་ས་ཡ་མཐུན་ངེས་ནོ་གི་ཉིད་ནི་ད་ད་ཉིད་ནི་གནས་སྟངས་གི་ཉིད་ནི་རྒྱབ་ལྗོངས་ཇི་ཡང་བར་གྱི་ཡོད་ས་རེད་ད་དེ་དང་ན་འདི་ཧ་ཉིད་ཆ་ད་འདི་རྒྱབ་ལྗོངས་གི་ཐོག་ནས་རེད་ད་སྤྱི་ཚོགས་ཁག་འདི་ཞིབ་ཏུ་ཤེས་ཀྱི་མེད་མོད་ཀྱི་ན། འདི་ག་རེ་དུས་ཐོག་ཉིད་ཀྱི་ནར་གཅིག་བྲིས་ན་ཀྱི་ན་མི་ཆོག་གི་མེད་གི་ཀྱི་ན་བསམ་གྱི་འདུག་ད། ཡིན་ན་ཡང་འདི་ག་དགོས་མཁོ་ཅིག་ཡིན་གྱི་རེད་དགོས་མཁོ་འདི་ཆགས་ཟིག་གི་རེད་ཅེ་ན། ད་དཔོན་རིགས་མཐའ་དག་ལ་ཞེད་སྣང་སྐུལ་དགོས་ཀྱི་ཡིན་ན། ད་རྒྱལ་ཁབ་ཅིག་ཡང་བཟོ་ན། ད་ཕྱི་འབྲེལ་བློན་ཆེན་དང་རྒྱལ་སྲུང་གི་བློན་ཆེན་གཉིས་ཀ་ཡིན་གྱི་ན་གོ་ས་ས་ཆུང་ཆུང་ཟིག་མ་རེད། ཧ་ཅང་མཐོན་པོ་རེད། འདི་མོ་ཟིག་ཉིན་ཧོབ་ཏེ་ཁ་ལ་མ་ར་ར་ཉིན་ད་གོ་ས་ནས་ཕབ་གི་བཏང་བ་ཡིན་ན་འདི་ལ་འགྲེལ་བཤད་རྐང་གཅིག་མ་རེད་ཁོ་བ་དེ་ཉིན་དེ་དཔོན་རིགས་མཐའ་དག་གི་ཉིན་སེམས་ཁམས་ལ་ཉམས་ཚོད་མེད་པར་ཉིན་ད་གནོད་ངེས་ཅན་ཅིག་སྤྲོད་ཐུབ་པ་དེ་ཉིན་ད་དེ་ཉིན་གསལ་བོ་ཞིག་རེད།
དེ་མིན་གོང་ཞུས་རྒྱ་ནག་གི་དཔོན་རིགས་གནད་འགག་ཅན་དེ་གཉིས་ཀ་ནི་ད་ལོ་ཞི་ཅིན་ཕིན་གྱིས་སྐབས་གསུམ་པའི་འགོ་ཁྲིད་ཀྱི་ལས་ཡུན་འགོ་བཙུགས་མ་ཐག་མི་དེ་གཉིས་གནས་རིམ་མཐོན་པོར་བཞག་པ་དང་ཡང་དུས་ཡུན་ཐུང་ཐུང་ནང་གོ་གནས་ཤོར་བའི་ཞི་ཅིན་ཕིན་གྱི་ཕྱོགས་གཏོགས་ཀྱི་མི་ཡིན་པས་གནད་དོན་ཡིད་ཆེས་པའི་འདི་ལས་རྒྱ་ནག་དམར་ཤོག་ནང་ཁུལ་དུ་དཀའ་རྙོག་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་ཀྱང་རྩོམ་པ་པོ་ལྷ་སྡེ་གནམ་ལོ་ཡག་ལགས་ནས་ཞི་ཅིན་ཕིན་གྱིས་རང་གི་འདོད་མོས་མ་འགྲུབ་པ་ཡིན་ན་རང་གི་ཕྱོགས་གཏོགས་ཡིན་ན་ཡང་མེད་པར་གཏོང་གི་ཡོད་པའི་ཐད་མུ་མཐུད་དུ་གསུང་རྒྱུར།

དེ་ཡི་དོན་ནི། ད་འདི་ཉིད་ནི་གང་གི་ཕྱིར་སྐུལ་བ་རེད་དེ་དང་ན། ཨ་ནི་གང་ཉིད་ན་མངའ་ཁོངས་ལ་གཏོགས་ནོ་གིས་འདི་ཆ་ཚང་དགོས་ཉིད་ན་ད་རྒྱ་ནག་དམར་ཤོག་ལྗོངས་ཀྱི་གང་གི་རེད་གི་ཡིན། ཨ་ནི་ཉིད་ན་ད་དཔེ་བཞག་ཉིད་ན་ཧོང་ཀོང་ཉིད་ན་ད་རྒྱལ་ཁབ་ཅིག་ལ་ལམ་ལུགས་གཉིས་དེ་ཉིད་ན་གཏོར་བཏང་བ་རེད་ཨ་ནི་ཉིད་རྒྱ་ནག་དམར་ཤོག་གི་དབང་སྒྱུར་གྱི་བག་ཁར་རྒྱག་དགོས་ཡོད་མ་རེད་ད་ཐེ་ཝན་ལ་དམག་རྒྱག་རྒྱུ་རེད་ཨ་ནི་ཉིད་ན་ད་ག་རེ་རྒྱ་ནག་དམར་ཤོག་གི་མངའ་ཁོངས་བ་དེ་ལེན་རྒྱུ་ཉིད་ན་ད་དེའི་རྒྱུ་མཚན་གྱིས་ཉིད་ན་ད་ཁོ་རང་གི་ཕྱོགས་གཏོགས་ཀྱི་མི་སྣ་ཡིན་ན་འདྲ།

ཞི་ཅིན་ཕིང་གིས་མི་རིགས་རིང་ལུགས་ཀྱི་ཉིན་དར་ཆ་གི་འོག་ནས་མུ་མཐུད་དབང་སྒྱུར་ལ་གཞོགས་འདེགས་བྱེད་ཐུབ་ཀྱི་མེད་ཚང་གི་ཉིན་དང་འདི་ཉིན་ག་ཡི་དེ་ཉིན་ཕྱོགས་གཏོགས་ཡིན་དུ་མ་ར་ཡི་གོ་ས་འཕར་བ་དང་ཨ་ནི་བོད་མཐང་གི་ནང་འཇིགས་སྐུལ་ནི་ཚིག་ནང་འཇིགས་སྐུལ་ཡིན་འོག་གི་འཇིགས་སྐུལ་ཡིན་པ་དེ་ཉིན་ཧ་ཅང་གི་ཉིན་གསལ་བོ་རེད་འདི་ཉིན་ཕྱོགས་གཅིག་རེད། ད་ཁྱིམ་གྱི་ང་ཚོ་ན་ཡང་དག་པ་རང་རེད།

ཨ་མེ་རི་ཀའི་རྒྱལ་ས་ཝ་ཤིན་ཐོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་བྱས་ཟིན་པ་བཞིན། རླུང་འཕྲིན་ལས་རིམ་ཁག། བོད་ནང་ཞོགས་ཀའི་དུས་ཚོད་དྲུག་ཕྱེད་ཀ་ནས་བདུན་པ་དང། ཡང་དགོང་མོ་གི་ལས་རིམ་ཁག་དགུ་ཕྱེད་ཀ་ནས་བཅུ་པའི་བར་རྒྱང་སྲིང་བྱ་གི་ཡོད་པས་རྣམ་པ་ཚོས་དེ་ལྟར་གསན་པར།